ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་རྒྱལ་ཟླ་བའི་ཚེས་བཅོ་བརྒྱད་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་དང་པོའི་ཚེས་ཉི་ཤུ་རྩ་བརྒྱད། རེས་གཟའ་ཉི་མ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་ཚུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔལ་མོ་ལགས་དང།

ཚོགས་མ་གནང་སྔོན་ཚུད་ནས་རྒྱལ་ཁབ་ཁག་ཅིག་གིས་རྒྱ་ནག་གི་སྐུ་ཚབ་པར་སོ་སོས་དྲི་བ་གནང་ཡོད་པའི་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་རྒྱ་གར་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་དཔོན་ཟུར་པ་དགེ་བཤེས་བཀྲ་ཤིས་ཚེ་རིང་ལགས་ལ་ཡུ་པི་མངའ་སྡེའི་རིག་གཞུང་ལྷན་ཁང་ནས་མགོན་པོ་ཀླུ་སྒྲུབ་ཀྱི་ཆེ་བསྟོད་ཀྱི་གཟེངས་རྟགས་འབུལ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཞིང་གཤེགས་དམ་པ་ལ་དྭགས་ཆོས་རྗེ་སྐྱབས་རྗེ་རྟོགས་ལྡན་རིན་པོ་ཆེ་མཆོག་ལ་རྒྱ་གར་གཞུང་ནས Padma Bhushan གཟེངས་རྟགས་འབུལ་རྒྱུ་ཡིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས། Swiss དང། Liechtenstein། བོད་རིགས་ཚོགས་པའི་ཁྱབ་ཁོངས་གཟའ་མཇུག་བོད་ཡིག་སློབ་གྲྭ་ཁག་གི་སྲོལ་རྒྱུན་བོད་གཞས་གཙང་མའི་འགྲན་བསྡུར་ཐེངས་གཉིས་པ་དེ་སློབ་ཕྲུག་དང་ཕ་མ་མཉམ་རུབ་ཀྱིས་དགའ་སེམས་འཁོལ་བའི་ངང་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ། གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་ནང་བཞུགས་སྒར་དུ་རྟེན་གཞི་བྱས་པའི་ཨ་མེད་ལགས་དང་ལྷན་དུ། ཁོང་ཆུང་དུས་རྡ་སྟེང་བོད་ཁྱིམ་དུ་སློབ་སྦྱོང་གནང་བའི་བརྒྱུད་རིམ་དང། བོད་ཡིག་དང་བོད་སྐད་ཤེས་པའི་ཁེ་ཕན་སྐོར། གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན།

དེ་ཡང། ཁེ་ན་ཌའི་གཞུང་གིས་རྒྱལ་ཚོགས་ཀྱི་སྐུ་ཚབ་ངོས་ནས་རྒྱ་ནག་གི་སྐུ་ཚབ་ལ། རྒྱལ་སྤྱིའི་ཁྲིམས་ལུགས་གཞིར་བཟུང་བོད་ཀྱི་དབུ་ཁྲིད ༸གོང་ས་ཏཱ་ལའི་བླ་མ་གཙོས་པའི་ཆོས་ཕྱོགས་ཀྱི་དབུ་ཁྲིད་རྣམས་བོད་མིར་འདེམས་སྒྲུག་དང་བསྐོ་བཞག་རང་དབང་ཐོག་བྱེད་ཐུབ་རྒྱུར་ལས་དོན་ཇི་དང་ཇི་སྤེལ་བའི་སྐོར་དྲི་བ་གནང་ཡོད་པ་རེད་འདུག། ཡང་འཇར་མ་ནིའི་སྐུ་ཚབ་ངོས་ནས། ད་ལྟའི་ཆར་བོད་ཀྱི་དངུལ་བུན་ནང་སློབ་ཕྲུག་བརྒྱ་ཆ་ག་ཚོད་གཏན་འཇགས་སློབ་གྲྭ་ཁག་ནང་བཅུག་ཡོད་མེད་དང། བོད་པའི་སློབ་ཕྲུག་རྣམས་ཀྱི་ཕ་མ་ཚོར་བུ་ཕྲུག་རྣམས་གཏན་འཇགས་སློབ་གྲྭ་ཁག་གི་ནང་འཇུག་རྒྱུའི་རང་དབང་ཡོད་མེད་དང། གལ་སྲིད་བུ་ཕྲུག་དེ་དག་གཏན་འཇགས་སློབ་གྲྭ་ཁག་གི་ནང་མ་བཅུག་པ་ཡིན་ན་ཉེས་ཆད་ཡོད་མེད་དང། སློབ་གྲྭ་དེ་དག་ནང་བོད་ཡིག་སློབ་ཚན་འཁྲིད་ཀྱི་ཡོད་མེད་སྐོར་དྲི་བ་གནང་ཡོད་པ་རེད་འདུག།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་འདི་གསན་བཞིན་པ་རེད། དེ་ནས། རྒྱ་གར་ཝཱ་ན་དབུས་བོད་ཀྱི་གཙུག་ལག་སློབ་དཔོན་ཟུར་པ་དགེ་བཤེས་བཀྲ་ཤིས་ཚེ་རིང་ལགས་ལ། ཡུ་པི་མངའ་སྡེ་རིག་གཞུང་ལྷན་ཁང་ནས། མགོན་པོ་ཀླུ་སྒྲུབ་ཀྱི་ཆེ་བསྟོད་ཀྱི་གཟེངས་རྟགས་འབུལ་ཡོད་པའི་སྐོར། ང་ཚོའི་འབྲས་ལྗོངས་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ། པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། འདི་ཚེས་ཉི་ཤུ་རྩ་དྲུག་ཉིན་ཏེ་རྒྱ་གར་སྤྱི་མཐུན་རྒྱལ་ཁབ་དབུ་བརྙེས་ཏེ་ལོ་ངོ་བདུན་ཅུ་དོན་ལྔ་འཁོར་བའི་ཉིན་མོ་དང་སྟབས་བསྟུན་ཡུའུ་པི་མངའ་སྡེའི་རྒྱལ་ས་ལག་ནའོ་ནང་ཡོད་པའི་མངའ་སྡེའི་སྲིད་སྐྱོང་ཚོགས་ཁང་དུ་མངའ་སྡེའི་སྲིད་སྐྱོང་ལྕམ་སྐུ Anandiben Patel མཆོག་དབུ་བཞུགས་ཐོག་མངའ་སྡེའི་སྤྱི་ཁྱབ་བློན་ཆེན Yoginath Aditya མཆོག་གིས་ཝཱ་ན་དབུས་བོད་ཀྱི་གཙུག་ལག་སློབ་དཔོན་ཟུར་པ་དགེ་བཤེས་བཀྲ་ཤིས་ཚེ་རིང་ལགས་སུ་མགོན་པོ་ཀླུ་སྒྲུབ་ཀྱི་ཆེ་བསྟོད་གཟེངས་རྟགས

གཟེངས་རྟགས་དེ་ཡང་གཙོ་བོ་ཁོང་ནས་འདས་པའི་ལོ་ཤས་ནང་མགོན་པོ་ཀླུ་སྒྲུབ་དང་དཔལ་ལྡན་ཟླ་བ་གྲགས་པའི་དབུ་མའི་ལྟ་གྲུབ་དང་འབྲེལ་བའི་དེབ་ཁག་བཅུ་ཙམ་དཔར་སྐྲུན་ཞུས་པ་ལ་ངོས་འཛིན་གྱིས་འབུལ་བ་ཞིག་ཡིན་འདུག་ཡང་ད་རེས་ཁོང་ལ་འདི་ལྟ་བུའི་ཆེ་བསྟོད་གཟེངས་རྟགས་ཐོབ་པར་མ་འོངས་པར་ནང་པ་སངས་རྒྱས་པའི་ཆོས་དར་སྤེལ་དང་འཛིན་སྐྱོང་སྤེལ་གསུམ་ཐད་སྔར་ལྷག་སྐུ་ལས་བསྐྱོན་རྒྱུར་སེམས་ཤུགས་འཕར་མ་ཞིག་སྐྱེ་རྒྱུར་ཁྱད་པར་ཡོད་པ་གསུང་གི་འདུག། ཨོ་འདི་འདྲའི་ཁྱད་པར་ཞིག་རང་ཡོང་གི་རེད། གལ་སྲིད་ནམ་རྒྱུན་ད་སྤྱི་ཚོགས་ནང་མང་ཆེ་ད་ལས་ཀ་རོགས་བྱས་པ་ཡིན་ནའི་རེད་ཨིནི་དེ་ལ་ཡང་གཟེངས་རྟགས་འདྲ་བོ་སྤྲད་བྱས་ན་ཨིནི་ཁོའི་སེམས་ཤུགས་འཕར་ཡ་ལ་ཉི་མ་སངས་རྒྱས་ཀྱིས་རིགས་ཀྱི་བུ་ལེགས་སོ་ལེགས་སོ་ཟེར་མཁན་ནང་བཞིན་རེད་བ་འདི་གི་སེམས་རྒྱུད་སྐད་ལ་ཁྱད་པར་ཅིག་ཡོད་རེད་ཨིན་ད་འདི་འདི་གི་ད་འདི། ནང་ཆོས་དང་དེ་ཡང་བྱེ་བྲག་རྒྱ་གར་ནང་ལ་གཅིག་པོ་ཐར་བ་མ་ཡིན་ངེས།

རྒྱ་མ་ཡོང་བའི་དེ་དང་ཨ་མི་རི་ཀ་དང་ཨོ་སི་ཀྲི་ཡ་དང་འདི་འདྲའི་མང་པོ་སྟེ་རྒྱན་ཆེ་ཉེར་བརྒྱད་བྱས་ཡིན་ཡང་ཐེངས་བརྒྱད་ཙམ་ང་འདི semester བརྒྱད་ཕྱི་རྒྱལ་ལ་བསླབ་པར་ཕྱིན་པ་རེད་དེ་ལ་ཚང་མ་ཁོང་ཚོ་འདི་ཤ་ཨ་རི་ལ semester གཉིས་བསླབ་པར་ཕྱིན་རེད་དེ་ནས་ཨོ་སི་ཀྲི་ཡ་ལ་ཕ་གི International Institute of Higher Tibetan Studies དེ་ནང་ལོགས་ལ་ཐེངས་གསུམ་བསླབ་པར་ཕྱིན་རེད་དེ་ནང་བཞིན South Korea ལ་ཐེངས་གསུམ semester འདི་འདྲ་བསླབ་པ་དེ་ཚང་མ་སྡོམ་བྱས་ནས་རྒྱལ་ཁབ། རྒྱ་གར་ནང་ལོགས་ལས་ཀ་དང་ཕྱི་རྒྱལ་ཚང་མ་སྡོམ་བྱས་ནས་ཁོང་ཚོས་ཕྱག་བཞེས་བྱས་འདུག་གནང་གི་འདུག་འདུག་ཟེར་ཞིང། དགེ་བཤེས་བཀྲ་ཤིས་ཚེ་རིང་ལགས་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་བོད་ས་སྐྱ་རྒྱལ་པོ་སྒང་ཁྱིམ་ཚང་དུ་འཁྲུངས་པ་ཞིག་དང་སྐབས་དེར་བོད་ནང་རྒྱ་དམར་གྱི་བཙན་འཛུལ་དང་དྲག་གནོན་འོག་ཁོང་ཕ་མ་སྤུན་མཆེད་དང་ལྷན་དུ་འབྲས་ལྗོངས་བརྒྱུད་རྒྱ་གར་ལྷོ་ཕྱོགས་བེ་ལ་ཀོ་བིར་བཙན་བྱོལ་དུ་འབྱོར་ཡོད་འདུག་ཁོང་ཆུང་དུས་འཛིན་རིམ་བརྒྱད་པ་བར་བེ་ལ་ཀོ་བིའི་བོད་གཞུང་སློབ་གྲྭ་དང་དེ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ནས། གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་བར་ཝཱ་ར་ན་སིའི་གཙུག་ལག་སློབ་གཉེར་ཁང་དུ་སློབ་གཉེར་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ནས་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་བར་རཱཇ་པུར་ས་སྐྱ་མཐོ་སློབ་ཏུ་བསླབ་པ་སློབ་གཉེར་གནང་ཡོད་འདུག་དེ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་བར་ཝཱ་ར་ན་སིའི་བོད་ཀྱི་གཙུག་ལག་སློབ་གཉེར་ཁང་དུ་དགེ་རྒན་དང་དེ་ནས་མཐོ་རིམ་གཙུག་ལག་སློབ་དཔོན་གྱི་ལས་རོགས་དང་མཐར་གཙུག་ལག་སློབ་དཔོན་སོགས་ཀྱི་ཐུགས་འགན་དུ་མ་བཞེས་ནས་ཁྱོན་ལོ་ངོ་སུམ་ཅུ་སོ་བཞི་ཙམ་རིང་ནང་པ་སངས་རྒྱས་པའི་ཆོས་དར་སྤེལ་དང། འཛིན་སྐྱོང་སྤེལ་གསུམ་ཐད་ཞབས་འདེགས་རླབས་ཆེན་ཞིག་བསྒྲུབས་ཡོད་པ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུས་ཀྱི་ཡོད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། ཞིང་གཤེགས་དམ་པ་ལ་དྭགས་ཆོས་རྗེ་སྐྱབས་རྗེ་རྟོགས་ལྡན་རིན་པོ་ཆེ་མཆོག་ལ་རྒྱ་གར་གཞུང་ནས Padma Bhushan གཟེངས་རྟགས་འབུལ་རྒྱུ་ཡིན་པའི་སྐོར། ང་ཚོའི་ལ་དྭགས་ཁུལ་གྱི་ས་གནས་ཀྱི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང།
ཞིང་གཤེགས་དམ་པ་ལ་དྭགས་ཆོས་རྗེ་སྐྱབས་རྗེ་རྟོགས་ལྡན་རིན་པོ་ཆེ་མཆོག་ལ་རྒྱ་གར་གཞུང་ནས་པདྨ་བུ་ཤན་གཟེངས་རྟགས་འབུལ་རྒྱུ་ཡིན་པ་རེད་འདུག་ལོ་ལྟར་རྒྱ་གར་སྤྱི་མཐུན་རྒྱལ་ཁབ་ཉིན་མོར་རྒྱ་གར་དབུས་གཞུང་ནས་སྤྱི་ཚོགས་ཞབས་ཞུ་གནང་མཁན་མི་སྣ་འདྲ་མིན་ལ་པདྨའི་གཟེངས་རྟགས་ཞེས་པདྨ་བི་བུ་ཤན་པདྨ་བུ་ཤན་དང་པདྨ་ཤི་རི་བཅས་ཀྱི་གཟེངས་རྟགས་འབུལ་རྒྱུ་ཡི་མཚན་ཐོ་བཏོན་གྱི་ཡོད་པ་བཞིན་འདི་ལོ་སྟེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་པདྨ་བུ་ཤན་གཟེངས་རྟགས་བཞེས་མཁན་མཚན་ཐོ་ཐོན་ཡོད་པའི་མི་གྲངས་བཅུ་བདུན་ཁྲོད་ཞིང་གཤེགས་དམ་པ་ལ་དྭགས་ཆོས་རྗེ་སྐྱབས་རྗེ་རྟོགས་ལྡན་རིན་པོ་ཆེ་མཆོག་ལ་ཆོས་ཕྱོགས་ཀྱི་སྤྱི་ཚོགས་ཞབས་ཞུ་རྒྱ་ཆེ་གནང་བར་གཟེངས་རྟགས་དེ་འབུལ་རྒྱུ་ཡིན་པ་རེད་འདུག། རིན་པོ་ཆེ་མཆོག་ལ་རྒྱ་གར་གྱི་ཆེས་མཐོ་ཤོས་གཉིས་པའི་གཟེངས་རྟགས་པདྨ་བུ་ཤན་འབུལ་རྒྱུ་ཡི་གཏམ་བཟང་དེ་ཐོས་པས་ལ་དྭགས་ཡུལ་མི་དང་བོད་མི་ཁ་ཤས་ལ་འདི་ག་རླུང་འཕྲིན་ཁང་ནས་ཁོང་རྣམས་ཀྱི་ཚོར་བ་དྲིས་པ་དག་གསན་གནང་ཡོང་བ་ཞུ། ཐོག་མར་ཞིང་གཤེགས་དམ་པ་རིན་པོ་ཆེ་མཆོག་གི་ཡང་སྲིད་རྩད་ཞུ་ལྷན་ཚོགས་ཀྱི་ཚོགས་མི་ཡིན་པ་བསྟན་འཛིན་ནོར་བུ་ལགས་ཀྱིས། UT Administration མཆོག་གིས་དེ་ནི UT གི State Award ཀྱང་ཕུལ་དེ་རིང་ཕུལ་འདུག་དེ་གཉིས་པ་རུ་དེ་ནི Award ཆེ་ཤོག་དེ་པདྨ་བུ་ཤན་ཕུལ་འདུག་དེ་མི་སྲིད་པས་མ་ཤེས་དེ་ང་དང་ལ་དྭགས་ཀྱི་མི་མང་ཚང་མ་དཔེ་མི་སྲིད་པའི་དགའ་ཚོར་ཆེན་མོ་སྐྱེས་ཡོད་རེད། ཡང་ལ་དྭགས་ཡུལ་མི་ཡིན་པ་བཀྲ་ཤིས་རྣམ་རྒྱལ་ལགས་ཀྱིས་གསུངས་དོན་དུ། ང་ལ་དྭགས་མི་མང་གི་ཆ་ནས་དགའ་སྤྲོ་ཆེན་པོ་བྱུང། ཡིན་ནའང་རིན་པོ་ཆེ་སྐུ་བཞུགས་ཡོད་དུས་དེ་མཚན་རྟགས་དེ་སྔ་མ་ནས་གསལ་བསྒྲགས་བྱས་པ་ཡིན་ན་ད་ཡག་པོ་ཡོད་རེད་དེ་ཡིན་ནའང་དེ་ད་ལ་ནི་རིན་པོ་ཆེ་ཡང་ཞིང་ན་ཕེབས་ཚར་རྗེས་ལའང་དེ་ནས་དབུས་གཞུང་གིས་དེ་འདྲའི་མཚན་རྟགས་དེ་མཚན་འཁོད་ཡོད་པ་ལ་ང་ཚོ་ལ་དྭགས་པ་ཚང་མའི་ཕྱོགས་ནས་དེ་ནས་སྙིང་ཐག་པ་ནས་ཐུགས་རྗེ་ཆེ་དང་དེ་ནས་རིན་པོ་ཆེ་མཆོག་ལ་མཚན་རྟགས་གནང་བ་ལ་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། མཁན་པོ་དཀོན་མཆོག་ཕན་བདེ་ལགས་ཀྱིས། ད་དུང་བོད་ཆེན་དེར་ས་དཔེར་ན་ང་ལ་དྭགས་ནང་ལ་རིན་པོ་ཆེ་ལས་མང་ཆེ་ཚད་རིན་པོ་ཆེ་ལ་བརྩི་བ་བྱེད་མཁན་མང་པོ་ཡོད་རེད། ཡིན་ན་བརྩི་བ་མེད་མཁན་ཁ་ཤས་ཁ་ཤས་ནི་ད་ལྟའི་ཡོང་ཚད་མ་རེད་བསམ་མཁན་ཡང་ཡོང་སྲིད་ཀྱི་རེད་རེད་བ། ང་ཚོའི་འབྲི་གུང་པ་རྣམས་ལ་ད།

གཟེངས་བསྟོད་དེ་སྔོན་ལ་ཕུལ་ཡ་བྱུང་ཡོད་ན་ཨིན་རིན་པོ་ཆེ་གི་ཐུགས་མཛད་འཕྲིན་རྒྱས་ཡ་དང་ནས་བསྟན་པ་ལ་ཞབས་ཕྱི་སྒྲུབ་པ་དེ་ཚོ་གི་ཆེད་དུ་དངོས་གནས་ཐུགས་ཕན་དེ་བས་ཀྱང་མང་བ་སོང་ཡོད་རེད།
ཞིང་གཤེགས་དམ་པ་ལ་དྭགས་ཆོས་རྗེ་སྐྱབས་རྗེ་རྟོགས་ལྡན་རིན་པོ་ཆེ་སྐུ་ཕྲེང་དགུ་པ་དཀོན་མཆོག་བསྟན་འཛིན་ཐུབ་བསྟན་བསྟན་པའི་རྒྱལ་མཚན་མཆོག་ནི་བོད་རབ་བྱུང་བཅུ་དྲུག་པའི་ནང་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བརྒྱད་ཟླ་བ་གཉིས་པའི་ཚེས་བཅུ་གསུམ་ཉིན་ལ་དྭགས་ལ་ལོག་ཡུལ་དུ་སྐུ་འཁྲུངས་པ་དང་དེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་ལྔ་པའི་ཚེས་བཅུ་གཅིག་ཉིན་དགོངས་པ་ཆོས་དབྱིངས་སུ་ཐིམ་ཡོད་པ་རེད་འདུག། ཞིང་གཤེགས་དམ་པ་རིན་པོ་ཆེ་མཆོག་ཆུང་དུས་དགུང་ལོ་བཅུ་གསུམ་སྐབས་རིན་པོ་ཆེ་མཆོག་གི་ཡོངས་འཛིན་དང་ཆ་ལ་བོད་ལ་ཕེབས་ཡོད་པ་རེད་འདུག་ཞིང་གཤེགས་དམ་པ་རིན་པོ་ཆེ་མཆོག་གི་སྐུ་ཚེ་ལོ་རྒྱུས་སུ་ཆོས་སྲིད་གཉིས་ཀྱི་ཐུགས་འགན་བཞེས་ནས་ལ་དྭགས་ལ་ཞབས་འདེགས་མང་དག་གནང་ཡོད་པའི་ནང་ནས་ལ་དྭགས་རང་སྐྱོང་ཚོགས་པའི་དབུ་སྐྱོང་གཞོན་པ་གནང་འདུག་ལ་ཡང་ལ་དྭགས་ཀྱི་བློན་ཆེན་གྱི་མཚན་ཐོག་ཏུ Ministry of Legislative Council གནང་མྱོང་ཡོད་པ་དང་ལ་དྭགས་ས་གནས་འདི་ཉིད་གཙོ་གཞུང་མངའ་སྡེ་ཞིག་མ་གྱུར་བའི་སྔོན་ལ་ཇཱ་མུ་ཀ་ཤི་མིར་འོག་ཡོད་པའི་སྐབས་ས་གནས་སུ་གཞུང་གི་སློབ་གྲྭ་མང་པོའི་ནང་ཐོག་མ་བོད་ཡིག་དགེ་རྒན་གྱི་ས་མིག་བསྐྲུན་ཡོད་པ་དེ་རིན་པོ་ཆེ་མཆོག་གི་བཀའ་དྲིན་ཡིན་པ་མི་མང་པོས་གསུང་མཁན་འདུག།

ནི་བཀའ་དྲིན་ཆེན་པོ་རེད་ལབ་ནས་དེ་འདྲས་ཞུས། ཞིང་གཤེགས་དམ་པ་ལ་དྭགས་ཆོས་རྗེ་སྐྱབས་རྗེ་རྟོགས་ལྡན་རིན་པོ་ཆེ་མཆོག་མཚན་ནས་བླ་མ་རྟོགས་པ་དང་ལྡན་པའི་མཐུ་ནུས་པ་དམིགས་བསལ་ཡོད་པར་རྟོགས་ལྡན་རིན་པོ་ཆེ་ཞེས་འབོད་པ་དང་རིན་པོ་ཆེ་མཆོག་གི་ལ་དྭགས་བྱང་ཐང་རི་ཁྲོད་འདྲ་མིན་དུ་ཞབས་རྗེས་དང་ཕྱག་རྗེས་འདྲ་མིན་མཇལ་རྒྱུ་ཡོད་པ་རེད་འདུག་ཡང་རྒྱ་གར་སྤྱི་མཐུན་རྒྱལ་ཁབ་ཀྱི་ཉིན་མོར་རྒྱ་གར་དབུས་གཞུང་ནས་པདྨ་གཟེངས་རྟགས་བཞེས་མཁན་རྣམས་ཀྱི་མཚན་ཐོ་བཏོན་པ་རྣམས་ལོ་ལྟར་སྤྱི་ཟླ་གསུམ་པ་དང་བཞི་པའི་བར་ལ་རྒྱ་གར་རྒྱལ་ས་ལྡི་ལི་རུ Rashtrapati Bhavan འམ་རྒྱ་གར་གྱི་སྲིད་འཛིན་བཞུགས་སར་གནང་གི་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད།
གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱིས་རྒྱ་གར་བྱང་ཤར་ཁུལ་གྱི V-TAG ཞེས་པའི་གཞོན་སྐྱེས་དང་བླངས་ཞབས་ཞུ་བ་རྣམ་པར་བོད་དོན་ལས་འགུལ་སྤེལ་ཕྱོགས་དང་གཞོན་སྐྱེས་ཀྱི་ནུས་སྟོབས་གོང་འཕེལ་གཏོང་ཕྱོགས་ཟབ་སྦྱོང་གི་བརྗོད་གཞིའི་ནང། ལས་འགུལ་སྤེལ་ཕྱོགས་དང། འབྲེལ་ལམ་དང། ལས་འགུལ་ངོ་སྤྲོད་གནང་ཕྱོགས་བཅས་ཀྱི་ཐོག་སྦྱོང་བརྡར་ཞིག་བཞུགས་སྒར་དུ་སྤྱི་ཚེས་ཉི་ཤུ་རྩ་དྲུག་ནས་སྤྱི་ཚེས་ཉི་ཤུ་རྩ་དགུ་བར་ཉིན་བཞིའི་རིང་གནང་གི་ཡོད་པའི་སྐོར་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག། གོང་ཞུས་ཟབ་སྦྱོང་གི་ཉིན་གཉིས་པ་དེར། ཕྱི་དྲིལ་ལས་ཁུངས་ཀྱི་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས། བཙན་བྱོལ་ནང་གི་བོད་མི་མི་རབས་རྒན་པ་རྣམས་ཉུང་དུ་འགྲོ་བའི་དུས་སྐབས་འདིར། གཞོན་སྐྱེས་རྣམས་ཀྱིས་བོད་རང་དབང་ལས་འགུལ་གྱི་འགན་འཁུར་བཞེས་གནང་རྒྱུ་དེ་གནད་འགག་ཆེན་པོ་ཆགས་ཡོད་པ་རེད་ཅེས་གསུངས་འདུག་དེ་བཞིན་ཁོང་གིས་ཟབ་སྦྱོང་ནང་ཞུགས་མཁན་རྣམས་ཀྱིས་བོད་ཀྱི་རྒྱལ་རབས་ལོ་རྒྱུས་དང། ད་ལྟའི་བོད་ནང་གི་གནས་བབ་རྒྱུས་ལོན་བྱེད་རྒྱུ་དེ་གལ་ཆེན་རང་བཞིན་དང། བོད་ནང་དང་བཙན་བྱོལ་ནང་གི་བོད་མི་རྣམས་ཀྱིས་ཁོར་ཡུག་ཇི་འདྲ་ཞིག་གི་ནང་གདོང་ལེན་གནང་དགོས་ཆགས་ཡོད་པ་དེ་ཤེས་རྟོགས་གནང་དགོས་པའི་སྐོར་གསུངས་ཡོད་པ་རེད་འདུག་ཡང་ཁོང་གིས་མུ་མཐུད་ནས་རྒྱ་ནག་གཞུང་གིས་བོད་ནང་འཆར་གཞི་དང་ལྡན་པའི་ཐོག་བོད་མི་རྣམས་ལ་རང་དབང་ཁག་རྩ་བ་ནས་སྤྲོད་ཀྱི་མེད་པ་མ་ཟད། བོད་རྒྱ་ཡུལ་དུ་བསྒྱུར་ཆེད་བོད་མིའི་ངོ་བོ་རྩ་མེད་བཟོ་བའི་ཁོར་ཡུག་འདིར་བོད་རིགས་གཞོན་སྐྱེས་རྣམས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་ལ་བརྟེན་ནས་དེ་སྔ་བྱུང་མྱོང་མེད་པའི་བཙན་བྱོལ་བོད་མིའི་སྤྱི་ཚོགས་ཤིག་དང་བོད་རང་དབང་གི་ལས་འགུལ་སྤེལ་བའི་གནས་བབ་ཞིག་ཡོད་པ་དེ་ནམ་ཡང་བརྗེད་ཐབས་མེད་པའི་སྐོར་གསུངས་འདུག་གོང་ཞུས་ཟབ་སྦྱོང་དེར་བོད་རིགས་གཞོན་ནུ་ལྷན་ཚོགས་དང་བུད་མེད་ལྷན་ཚོགས། བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་གནས་ཉམས་ཞིབ་བཅས་པའི་འགོ་ཁྲིད་ཁག་ཅིག་ཞུགས་གནང་ཡོད་པ་རེད་འདུག། ཡང། ཕ་ཉིན། ཕྱི་ཚེས་ཉི་ཤུ་རྩ་དྲུག་ཉིན་དེ། སེ་ར་སྨད་ཀྱི། བླ་མ། འོད་གསལ་རིན་པོ་ཆེ། ཨ་ནི། གནས་མཆོག་ཝཱ་ར་ན་སིར། གནས་སྐོར་དུ་བསྐྱོད་པའི་སྐབས་དེ་ཨ་ནི། ཝཱ་ར་ན་སིའི་ཉེ་འཁྲིས་སུ་ཡོད་པའི། རྒྱ་གར་གྱི་སློབ་གྲྭ་ཞིག་གིས་ཨ་ནི། རྒྱ་གར་གྱི་དམངས་གཙོའི་དུས་ཆེན་ཐེངས་བདུན་ཅུ་དོན་ལྔ་པའི། མཛད་སྒོའི་ཐོག་ཨ་ནི། སྐུ་མགྲོན་དུ་གདན་ཞུ་གནང་བཞག་ཨ་ནི། དེའི་སྐོར་ལ།

ང་རང་ཚོ་ནང་པའི་ཁོངས་ཡིན་འདི་ཡང་ཅག་མ་ཟེར་རིགས་དང་ཨ་ནེ་ཡ། ཨ་རུ་ནཱ་ཅལ་འདི་ཕྱོགས་འདི་བ་ནས་མང་པོ་ཅིག་སློབ་གཉེར་གནང་མཁན་ཡོད་རེད་ཚེ་ཧ་ལམ་སློབ་གཉེར་བ་གཅིག་སྟོང་ཟིན་མ་ཟིན་འདི་འདྲ་ཅིག་འདུག་འདུག་ཨ་དགེ་རྒན་ལས་བྱེད་བྱས་དེ་ཡིས་སློབ་གྲྭ་འདི་ཨ་ནི་གལ་ཆེན་པོ་ཅིག་ཆགས་དེ་ཡིན་འདུག་ཨ་ད་ལྟ་དེ་སློབ་གྲྭ་འདི་ཡང་དབུ་བཙུགས་མཁན་འདི་གཙོ་བོ་ད་ལྟ་ཨེ་ལེགས་ནི་དེ་ཨི་ཏཱ་ལི་ནས་ཡིན་པ་ཅིག་ཁོང་དེ་ཕེབས་ཡོད་རེད་ཁོ་རང་ད་རྒྱུན་རིང་པོ་ཕྱིན་ནས་ལོ་ཉི་ཤུ་རྩ་གྲངས་ནས་ཁོ་རང་གི་སྐུ་ལས་བསྐྱོན་བྱས་སློབ་གྲྭ་ད་ཚགས་ཚུད་པོ་ཅིག་དང་དཔེ་རྒྱ་ཆེན་པོ་ཞེ་པོ་ཅིག་དེ་ཆགས་དེ་རེད་དེ་ཡི་ད་དབུ་འཛིན་རེད་གཙོ་བོ་དེ་ད་སྐྱབས་རྗེ་བྱང་རྩེ་ཆོས་རྗེ་རིན་པོ་ཆེ་རྗེ་བཙུན་གསུང་རབ་མཆོག་འདུག་སེ་ཆགས་དེ་རེད་དེ་ཡིན་དུས་ད་དེ་ཡི་སློབ་གྲྭ་དེའི་སྐོར་ལ་ནི་དེའི་ལ་སྐྱབས་རྗེ་འོད་གསལ་རིན་པོ་ཆེ་དེར་ཕེབས་པའི་སྐབས་ལ་ནི་དུས་ཁོ་རང་ཚོས་ཀྱི་མཁྱེན་རྟོགས་བྱུང་འདུག་བྱས་ཨ་ནི་འབྲེལ་བ་ཞུས་ནས་ཨ་ཁོ་ཚོས་ཀྱི་གདན་ཞུ་གནང་སོང་གཙོ་བོ་ད་ལྟ་ད་ལྟ་གསུངས་སོང་རེད་ཨ་ནི་རྒྱ་གར་གྱི་ཨ་ནི་ག་དམངས་གཙོ་དུས་ཆེན་ད་དབུ་བརྙེས་ནས་ལོ་བདུན་ཅུ་དོན་ལྔ་འཁོར་བའི་གྱི་མཛད་སྒོ་དེ་ལ་ནི་ཁོ་རང་ཚོས་གསུང་ཡ་བྱས་པ་དྲན་ལེ་ན་ཨ་ཁྱེད་ཚོས་འོད་གསལ་རིན་པོ་ཆེ་ད་འོད་གསལ་གང་ཉི་མ་བླ་མ་བཟོད་པ་ཁོ་རང་གི་དེ་རེད་དོ་ཨ་ཁོ་ད་ལྟ་དེའི

གཙོ་བོ་མི་དམངས་ལ་ནི་བཀའ་སློབ་དེ་དང་འདི་བ་ལ་ནི་དོན་དག་གཙོ་བོ་དེ་འདི་རེད་ད། འདི་རྣམས་ལ་བླ་བ་སློབ་གཉེར་བསྐྱོན་དགོས་དེ་གལ་ཆེན་པོ་ཡིན་པ་དང་འདི་འདྲའི་ཐོག་ལ་བྱས་སྤྱི་ཡོངས་བྱས་ནས་དེ་གནས་རྩ་ཆེན་པོ་ཞིག་ཡིན་པར་སོང་ཙང་གནས་འདི་ལ་ནི་ག་རེ་ཟེར་སངས་རྒྱས་བཅོམ་ལྡན་འདས་ཀྱི་བདེན་བཞིའི་གྱི་ཆོས་འཁོར་རིམ་པ་དེ་འདྲ་ཅིག་བསྐོར་གནང་བ་རེད་འདི་ཡང་ནི་འཛམ་བུ་གླིང་སྤྱི་ལ་ནི་ད་ཞི་བདེ་བས་དང་འདིའི་ཐོག་ལ་ད།

ཞེ་པོ་ཅིག་སྐུ་ངལ་བསྐྱོན་བྱས། ཨ་ནི་ད་དེ་འདྲ་སློབ་གྲྭ་དེ་ལ་གཅིག་དང་དེ་ནས་ཕ་གའི་རྡོ་རྗེ་གདན་ལ་གཅིག་གཉིས་བཙུགས་གནང་འདུག་བ་ལ། ཨོ་དེ་ཡིན་དུས་གང་དེའི་དབུ་འཛིན་གྱི་ཚུགས་དེ་ལ་ནི་ང་ཚོ་སྐྱབས་རྗེ་སྒོ་སོག་རིན་པོ་ཆེ། ད་ལྟ་བྱང་རྩེ་ཆོས་རྗེ་རིན་པོ་ཆེ་རྗེ་བཙུན་ངག་དབང་གསུང་རབ་མཆོག་འདུག་སེ་ཅིག་རེད་འདུག་ཨ་ནི། བླ་མ་བཟོད་པ་གི་ཁོ་རང་སློབ་མ་བྱས་ཨ་ནི་བླ་མ་བཟོད་པ་ལ་ཞེ་པོ་དེ་རེད་བཞག་དད་གུས་ཆེན་པོ་ཞུ་གི་ཡོད་དེ་ཡིན། རྒྱུན་རིང་པོ་ནས་སློབ་མ་ནང་ཞུགས་ནས་འོ་འདི་འདྲ་ཅིག་རེད་འདུག་ཨ་ནི་ཁོ་རང་གིས་ད་བླ་མ་བཟོད་པ་རིན་པོ་ཆེ་གྱིས་ཨ་འདི་ཅིག་ལམ་སྟོན་དང་དེ་འདྲ་ཅིག་ཡོད་པ་ཡིན་ས་རེད་ཨ་ནི་ང་འདུག་སེ་ཅིག་གོ་ཐོས་དེ་འདྲ་བྱུང་སོང་ཨ་ནི་འོད་གསལ་རིན་པོ་ཆེ་ཁ་སང་དེར་ཕེབས་པའི་སྐབས་དེ་ལ་ཨ་ནི་མཉམ་དུ་ད་ལྟ་དེ་དེ་ལ་ཡང་བླ་མ་བཟོད་པས་ཀྱིས་ད་ལྟ་སྒྲོལ་མ་ལྷ་ཁང་ཟེར་འདི་དེ་ལ་ཡོད་རེད་དེ་ནང་ལ་ཡང་རིན་པོ་ཆེ་ཡང་གདན་ཞུས་དེ་ན་ཡང་རིན་པོ་ཆེ་ན་ཨ་ནི་བཀའ་སློབ་ལམ་སྟོན་ཞུ་ཡས་རེད་འདུག་སེ་ཅིག་དེར་བླ་མ་བཟོད་པ་རིན་པོ་ཆེ་གིས་ཡང་དེ་ལ་གང་ཟག་དུས་རྟག་ཏུ་བསྟན་ན་ཡང་དམིགས་བསལ་གྱི་མཛད་པ་འཕྲིན་ལས་སྣ་ཚོགས་ཅིག་ཡོད་དེ་འདི་ནང་ལོགས་ཡང་སྒྲོལ་མ་འདུག་སེ་ཅིག་མཚན་འདོན་གནང་ས་ཀྱིས། འདུག་སེ་གྱིས་ཡང་སྒྲོལ་མ་ལྷ་ཁང་ཟེར་དེ་བྱས་རི་དེ་ལ་ཡང་གདན་ཞུས་བྱས་ཨོ་དེ་ཆ་ཚང་བྱས་ཨོ་དེ་ལ་ནག་སུ་སི་ཞུས་ཡིན།
ཨོ་ལེ་ངས་བཀའ་འདྲི་ཞུ་ཡས་དེ་ད་ལྟ་སློབ་གྲྭ Sarnath ཡོད་པའི་དེ་དང་ད་ལྟ་རྡོ་རྗེ་གདན་ལ་ཅིག་ཡོད་པའི་སྐོར་ཅིག་གསུངས་སོང་སློབ་གྲྭ་འདི་གཉིས་གཉིས་ཀ་ལོ་ད

དེ་ནས་ཡང་ནང་པའི་རྒྱལ། མཆོད་རྟེན་ཅིག་བྱང་ཆུབ་མཆོད་རྟེན་ཅིག་སྔ་ས་ནས་ཐོག་མར་བཞེངས། འོ་འདི་ལ་ཡང་ནང་པ་དང་འབྲེལ་བ་ཡོད་པ་དེ་ཚོ་ཡང་ནང་པས་ཀྱིས་མཆོད་པ་བྱེད་ས་ཡོད་པ་བྱས་ཨ་ནི། ནང་པ་ཡིན་བསྡད་མཁན་ཕ་མེས་ནས་ནང་པ་ཡིན་བསྡད་མཁན་ཚོ་ལ་ཡང་དམིགས་བསལ་གྱིས་ཡང་སློབ་སྦྱོང་བྱེད་ཡས་དང་ཡང་སོ་སོ་ཡི་ནང་ཆོས་དང་འབྲེལ་བའི་གི་སློབ་སྦྱོང་སྦྱང་ཡས་དང་འོ་དེ་ཚོ་ཡང་ཚང་མ་གོ་སྐབས་ཡོད་པ་བྱས། སྤྱི་ཡོངས་ནས་སློབ་གྲྭ་འདི་ཁོ་རང་སྤྱི་ཡོངས་ཀྱི་འགྲོ་སྟངས་ན་རྒྱ་གར་སྤྱི་ཡོངས་ཀྱི་འགྲོ་སྟངས་ནང་བཞིན་བྱས་ནས་ནི་འདུག་སེ་སློབ་གྲྭ་རང་འཛིན་གྲྭ་བར་རིམ་པ་རིམ་པའི་ཐོན་དེ་ནི་ནམ་རྒྱུན་གྱི་བསླབ་གཞི་ག་རེ་ཡོད་པ་ནང་བཞིན་འོ་དེ་འདྲ་ཅིག་བཟོས་གནང་བཞག་འདི་ལས་དུས་ནང་པས་ཀྱིས་འདུག་སེ་ཅིག་མེད་པ་བྱས་ན་ཡང་ནང་པ་ཡིན་མཁན་ལ་ཡང་ཟུར་བཅད་བྱས་ནས་ཟུར་དུ་ཡང་སློབ་སྦྱོང་སྦྱང་ས་ཡོད་པ་ཕྱི་རོལ་པ་དེ་ཚོ་ཡང་ཁོ་རང་ཚོ་དད་པ་དང་དེ་འདྲའི་མཆོད་པ་བྱེད་ས་ཡོད་པ་དང་འོ་དེ་འདྲ་བཟོས་བཞག་ཨ་ནི་ཁོ་རང་གི་ཡང། དམིགས་ཡུལ་ད་ཅིག་གཙོ་བོ་དེ་བྱས་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་འདི་ཡི་ཆོས་དང་འདི་ཚོ་ཚང་མ་བྱས་ན་ཚང་མ་བཟང་སྤྱོད། གཙོ་བོ་གཙོ་བོ་དེ་ད་ལྟ་སྐྱབས་མགོན་རིན་པོ་ཆེ་གིས་ནམ་རྒྱུན་དུས་རྟག་ཏུ་ལམ་སྟོན་གནང་བ་ནང་བཞིན་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཟེར་འོ་དེ་འདྲ་ཅིག་ལམ་སྟོན་འདུག་སེ་གནང་བ་ནང་བཞིན་ད་འཛམ་བུ་གླིང་གང་ས་ལ་འདུག་སེ་བྱས་ད་ལག་ལེན་ཏག་ཏག་བསྟར་བཞིན་པ་རེད་དེ་འདྲ་ཡིན་དུས་གང་ལ་ཁོང་གིས་ཡང་ད་ལྟ་ཨི་ཊ་ལི་གི་དེ་འདྲ་ཁོ་རང་ད་གང་ས་ཕྱག་ལེན་གནང་མཁན་ཁོ་རང་ཡིན་ན་ཡང།

ནི་རྒྱ་གར་གྱི་དམངས་གཙོའི་དུས་ཆེན་ཐེངས་བདུན་ཅུ་དོན་ལྔ་པའི་མཛད་སྒོའི་ཐོག་གདན་འདྲེན་ཞུས་པའི་གནས་ཚུལ་འདི་ང་ཚོར་ངོ་སྤྲོད་གནང་བ་དེ། ཨེ་ཤ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་འདི་གསན་བཞིན་པ་རེད། དེ་ནས། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནང་གློ་སྨན་ཐང་སྐྱིད་སྡུག་ཚོགས་པའི་གཟའ་མཇུག་སློབ་གྲྭ་ཞིག་བཙུགས་པ་དེས་ཕན་ཐོགས་ཅི་ཆེ་འབྱུང་བཞིན་ཡོད་པའི་སྐོར། ང་ཚོའི་ནེའུ་ཡོག་གྲོང་ཁྱེར་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང།

སློབ་གྲྭ་བསླབས་ནས་གཞུག་གུ་ལ་ཆེན་པོ་ཆགས་ནས་ད college དང་འདི་ཚོ་ཚང་མ་འགྲོ་ནས་ཁོ་ཚོ་ཐོན་ཚར། ཡིན་ན་གཅིག་ཁྱད་པར་ག་རེ་བྱུང་ཡོད་རེད་ཞུ། ཞུས་པ་ན་ནི་དེ་རིང་ཁ་སང། ང་ཚོ་གི་མཐར་ཕྱིན་པའི་གི་སློབ་གྲྭ་གཅིག་སློབ་སྦྱོང་གི་ཚ་བོ་ཚ་བོ་དེ་འདྲ་སྤྲད་མ་ཐུབ་པ་ན། ད་གཅིག་གནས་སྐབས་ལ་ང་ཚོ་ཕྲུ་གུ་ལ་སོ་སོ་གི་སྐད་གཅིག་རྒྱབ་ཐུབ་ཡས་གཅིག་དང། ཨ་ནི་སོ་སོ་གི་ཡི་གེ་ཀློག་ཐུབ་ཡས་གཅིག། ནང་ལ་ཞོགས་ཀའི་དགོང་དག་ལ་སོ་སོ་ལ་འདོད་པ་ཡོད་ན་ཁ་བཏོན་བྱེད་ཡས་ན་དཔེ་ཆ་ཀློག་ཐུབ་ཚོད་ཅིག་ང་ཚོ་གིས་བྱེད་ཐུབ་ཡོད་པ་ན་པ་དང་པོ་གི་དུས་ཚོད་ལ། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་དུ་གནས་སྡོད་བྱེད་མཁན་གྱི། བལ་ཡུལ་གྱི་གློ་སྨོན་ཐང་གི་ཡུལ་མི་འགའ་ཤས་ཀྱིས། ཕྱི་ལོ་ཉིས་སྟོང་ཡས་མས་ཤིག་ནས། སོ་སོའི་བུ་ཕྲུག་ཚོ་ལ་རིག་གཞུང་དང། བོད་ཀྱི་སྐད་ཡིག་སློབ་གཉེར་བྱེད་རྒྱུའི་ཆེད་དུ་སློབ་གྲྭ་ཞིག་བཙུགས་ནས། ད་བར་སློབ་མ་གྲངས་བདུན་ཅུ་ཙམ་བྱུང་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་ལོར། ནིའུ་ཡོག་གི Queens ས་གནས་སུ་སྐྱིད་སྡུག་ཚོགས་པའི་ཚོགས་ཁང་ཞིག་ཉོས་ཡོད་པ་དང། མ་འོངས་པར་དེར་ཐོག་བརྩེགས་གཉིས་ཅན་ཞིག་བརྒྱབ་ནས་སློབ་གྲྭ་འཛུགས་རྒྱུའི་འཆར་གཞི་ཡོད་པ་བཅས་འགྲེལ་བརྗོད་བྱས་སོང། དེ་ཡང་དགེ་རྒན་ལྷག་པ་ལགས་ཀྱིས་སློབ་མ་རྣམས་ལོ་ཚད་ཆེ་ཆུང་གི་ཆ་ནས་དཀའ་ངལ་ཡོད་ཀྱང། རིམ་གྱིས་ངོ་ཤེས་པར་གྱུར་ནས་རིག་གཞུང་སློབ་གྲྭ་དེ་དགའ་མོས་བྱེད་ཀྱི་འདུག་ཅེས་དང། ཨ་ནི་ཁ་ཤས་ཡང ex student པར་ཡོད་རེད་རིག་གཞུང་སློབ་གྲྭ་ང་ཚོ་མཉམ་དུ་འགྲོ་རྒྱུག་དེ་ཚོ་ད College ཐོན་ལས་ཀ་བྱས་ཁོ་ཚོ་ལ back སྐད་བཏང་ཨ་ནི་ཁོ་ཚོ་གི་གནས་ཚུལ་དེ་ཚོ share བྱས་ཨ་ནི་ཁོ་རིག་གཞུང་སློབ་གྲྭ་ལ་འགྲོ་ནས་ཁོ་ལ་ཕན་ཐོགས་འདྲ་བོ་ག་རེ་ཁོ་གི life ལ་ག་རེ change སླེབས་སོང་འོང་དེ་ཚོ་ཁོ་ཚོ་ལ་སྐད་བཏང་ཨ་ནི་ཁོ་ཚོ་གི experience འདྲ་བོ share བྱས་ཨ་ནི་སྤུ་གུ་ཆུང་ཆུང་དེ་ཚོ་ལ activities འདྲ་བོ་བྱེད་བཅུག་འོང་དེ་གལ་ཆེན་པོ་མཐོང་ག་ཅི་ཡིན་ན་སྤུ་གུ་མང་ཆེ་གི་ག་བསམ་གི་ཡོད་ལབ་ན།

ཡང་ཚེ་རིང་ཆོས་སྒྲོན་ལགས་ཀྱིས་རང་གི་བུ་ཕྲུག་གཉིས་གློ་གཟའ་ཉི་མའི་སློབ་གྲྭར་གཏོང་བཞིན་ཡོད་པ་འགྲེལ་བརྗོད་གནང་བ་དང། སློབ་གྲྭར་ཕྱིན་ནས་ཕན་ཐོགས་ཆེན་པོ་འདུག་ཅེས་འགྲེལ་བརྗོད་བྱས་སོང། ཕར་གལ་སྲིད་ཁོང་ཚོ་གཟའ་ཉི་མ་དེ་སློབ་གྲྭར་སླེབས་ན་ད་ཁོ་རང་ཚོ། སྤྱིར་བཏང་ནས་ང class གཞན་པ་དང་འཛིན་གྲྭ་གཟའ་སྤེན་པ་དེ་འདྲ་ལ class གཞན་པ་བཏང་ན་ཁོང་ཚོ་ཉོབ་སྣང་བྱེད་འདུག། ད་གཟའ་ཉི་མ་སློབ་གྲྭ་འགྲོ་གི་ལབ་ན་ད་ཁོང་ཚོ་དཔེ་དགའ་པོ་བྱེད་འདུག་ད། སོ་སོ་རོགས་པ་ཡིན་ན་སྤུན་ཀྱག་ཡིན་ན་ཚང་མ་ཐུག་གི་ར།

དཔེ་ད་ཨོ་ད expect འདི་འདྲའི་མང་པོ་འདི་འདྲའི་མི་འདུག་ག་ཅི་ཡིན་ན་ཉི་མ་གཅིག་མ་ཤི་ཡོད་མ་རེད་ཡིན་ན་ག་རུ like ལོ་ལོ་འགྲོ་དུས་སྐབས་དེ་ཁོང་ཚོས་ག་རུ་ཤེས་ཀྱི་འདུག་ཨ་ནི་བོད་ཡིག་ཤེས་ད་རིག་གཞུང་དང་ཚང་མ་ད་བསྡོམས་ནས་ཨ་ནི་གཟའ་ཉི་མ་ཡོང་ན་ད་ད་སོ་སོ་ལུང་པ་ཐག་རིང་པོ་ནས་འདིར་སླེབས་ཡིན་ན་སོ་སོ་ལུང་པ་གི་ཚོར་བ་འདྲ་བོ་ཅིག་འདི་འདྲ་འདྲ་བོ་ཅིག་སླེབས་ཀྱི་འདུག་ལ།
དེ་བཞིན་གཟའ་ཉི་མའི་སློབ་གྲྭ་དེར་ཕྱིན་ནས། གློ་སྨོན་ཐང་གི་ཕ་ཡུལ་གྱི་སྐད་ཤེས་ཤིང། བོད་ཀྱི་སྐད་ཡིག་དང་རིག་གཞུང་ལ་ཡང་དོ་སྣང་བྱེད་མཁན་གཞོན་སྐྱེས་ཇེ་མང་ཡིན་པ་བཅས་སློབ་ཕྲུག་ཚོས་འགྲེལ་བརྗོད་བྱས་སོང། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཆོས་ལུགས་ཆེན་པོ་ཡིན།
Swiss དང། Liechtenstein བོད་རིགས་ཚོགས་པའི་ཁྱབ་ཁོངས་གཟའ་མཇུག་བོད་ཡིག་སློབ་གྲྭ་ཁག་གི་སྲོལ་རྒྱུན་བོད་གཞས་གཙང་མའི་འགྲན་བསྡུར་ཐེངས་གཉིས་པ་དེ་སློབ་ཕྲུག་དང་ཕ་མ་མཉམ་རུབ་ཀྱིས་དགའ་སེམས་འཁོལ་བའི་ངང་གནང་ཡོད་པའི་སྐོར། ང་ཚོའི Swiss ནང་ཡོད་པའི་ས་གནས་ཀྱི་གསར་འགོད་པ་རབ་སྒང་ཚེ་རིང་ཕུན་ཚོགས་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང།
དེ་ཡང་སྤྱི་ཟླ་དང་པོའི་ཚེས་ཉེར་བདུན་རེས་གཟའ་སྤེན་པའི་གུང་གསེང་དང་སྟབས་བསྟུན་ཏེ་སུད་སིའི་མངའ་སྡེ་གླ་རུ་སིའི་ནི་ཏཱ་རུན་གྲོང་སྡེའི་ཚོགས་ཁང་གི་ནང་སུད་སི་དང་ལེགས་ལྡན་ཞི་ཀྲང་བོད་རིགས་ཚོགས་པའི་ཁྱབ་ཁོངས་གཟའ་མཇུག་བོད་ཡིག་སློབ་གྲྭ་ཁག་བཅུ་བདུན་ནས་སློབ་མ་དང་ཕ་མ་སྡོམ་ཁྱོན་མི་གྲངས་བརྒྱད་བརྒྱ་ལྷག་ཙམ་ལྷན་འཛོམས་ཀྱིས་སློབ་ཕྲུག་རྣམས་ཀྱིས་བོད་ཀྱི་རྒྱལ་གླུ་བཏང་སྟེ་བོད་གཞས་འགྲན་བསྡུར་ཐེངས་གཉིས་པ་དབུ་འཛུགས་མཛད་སོང། དེ་ནས་སློབ་ཕྲུག་ཕོ་མོ་ཚོས་བོད་མི་རིགས་ཀྱི་རྣམ་པ་མཚོན་པའི་བོད་ཆས་གཙང་མ་བཞེས་འགྲན་བསྡུར་གྱི་ཆེད་དུ་མཉམ་གཞས་དང་འཁྲུག་གཞས་སྣ་ཚོགས་གཟིགས་མོ་གཟིགས་མཁན་ཚོའི་སྤྱན་ལམ་དུ་གཟིགས་འབུལ་གནང་བཞིན་པའི་སྐབས། གུས་པ་གསར་འགོད་པས་འགྲན་བསྡུར་འགོ་ཁྲིད་གནང་མཁན་སུད་སི་དང་ལེགས་ལྡན་ཞི་ཀྲང་བོད་རིགས་ཚོགས་པའི་བོད་སློབ་སྤྱི་ཁྱབ་འགན་འཛིན་ཚེ་དབང་མུན་སེལ་ལགས་སུ་འགྲན་བསྡུར་འགོ་ཁྲིད་གནང་དགོས་པའི་དམིགས་ཡུལ་བཀའ་འདྲི་ཞུས་པའི་བཀའ་ལན་དུ། དེང་སྐབས་རྒན་གཞོན་ཚང་མས་དེང་དུས་ཀྱི་འཁྲབ་རྩེད་ལ་དབྱིངས་ཞུགས་ཏེ་སྲོལ་རྒྱུན་གྱི་གཞས་སྣ་ཁག་ཉམས་རྒུད་འགྲོ་གི་ཡོད་ཙང་ཉམས་པ་སོར་ཆུད་མི་ཉམས་གོང་འཕེལ་ཡོང་ཐབས་ཀྱི་སླད། བྱིས་པ་ཆུང་ངུའི་དུས་ནས་སྲོལ་རྒྱུན་གྱི་གཞས་སྣར་དོ་སྣང་ཡོང་རྒྱུའི་དམིགས་ཡུལ་བཟུང་གི་ཡོད་ཅེས། སྲོལ་རྒྱུན་ལ་ནི་ང་རང་ཚོའི་བོད་ཆོལ་ཁ་གསུམ་ལ་ཡང་ད་བོད་གནའ་རབས་ཀྱི་གཞས་གནའ་བོའི་གཞས་ཡོད་རེད། ཕ་མེས་ཀྱི་གཞས་དེ་ནི་ཆེས་རྙིང་ཆེས་རྙིང་པ་གཅིག་རེད་འདི་ང་ཚོ་ཉམས་འགྲོ་གི་རེད། འོ་འདི་མི་ཉམས་རྒྱུན་འཛིན་ཡོང་ཡག་ཆེད་དུ་ཨ་ནི། གཙོ་བོ་འདི་སེམས་ཅན་ནི་ཟློས་གར་དགེ་ལགས་དང་ཚང་མ་བོད་སློབ་འགན་འཛིན་བརྒྱུད་ནས་ང་ཚོའི་ཁ་ལག་ཏུ་དབྱིན་ཇི་སྐད་དང་མ་སོར་ནས Promote ཤུགས་ཆེན་པོ་བྱེད་དགོས་རེད་སྲོལ་རྒྱུན་ལ་ཤུགས་རྒྱག་དགོས་ཡོད་ས་ནི།
དེ་བཞིན་བོད་གཞས་གཙང་མའི་འགྲན་བསྡུར་གྱི་སྐུ་མགྲོན་གཙོ་བོའི་གྲས་སུད་སི་དང་ལེགས་ལྡན་ཞི་ཀྲང་བོད་རིགས་ཚོགས་པའི་ཚོགས་གཙོ་ཀརྨ་ཆོས་སྐྱིད་ལགས་ནས་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པར་འགྲེལ་བརྗོད་གནང་པ་ལྟར་ཞུས་ན། གཙོ་བོ་ཕ་མ་དང་དགེ་རྒན་ཚོགས་ཆུང་སོ་སོའི་བོད་སློབ་འགན་འཛིན་ཐུན་མོང་གིས་ཕན་ཚུན་གཞོགས་འདེགས་གནང་པའི་བཀའ་དྲིན་གྱིས་ལས་དོན་ཚགས་ཚུད་པོ་འདུག་དེ་འདྲ་སོང་ཙང་དགེ་སློབ་ཚང་མར་ཐུགས་རྗེ་ཆེ་ཞུ་གི་ཡོད། དེ་བཞིན་གལ་པོ་ཆེ་ལ་ནན་ཏན་གྱིས་སྤེལ་བཞིན་རྒན་གཞོན་ཚང་མས་ཡ་རབས་སྤྱོད་བཟང་གི་དཔལ་ཡོན་གོང་འཕེལ་བཏང་པ་དང་ཆབས་ཅིག་རིག་པ་སྒྲིམ་དགོས་ཀྱི་འདུག་གང་ཡིན་ཟེར་ན་དེང་སྐབས་བོད་ནང་རྒྱ་ནག་གཞུང་གིས་གཏན་འཇགས་སློབ་གྲྭའི་ལམ་ནས་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་རྒྱུའི་ཐད་སྔར་ལས་ལྷག་པའི་འབད་བརྩོན་བྱེད་བཞིན་ཡོད་ཅེས། ཨ་ནེ་དམིགས་བསལ་གྱིས་ད་བོད་ལ་རྒྱ་མི་དམར་པོའི་གཞུང་གི་སྲིད་ཇུས་ངན་པ་འདིའི་འོག་ལ་གཏན་འཇགས་སླབ་གྲྭ་བཙན་དབང་གིས་གཏན་འཇགས་སླབ་གྲྭ་མང་པོ་ཅིག་བཙུགས་ཡོད་དུས་ཙཱ་ནེ་ཨ་ནེ་ཁོ་རང་ཚོ་ལ་བོད་པའི་གི་རིག་གཞུང་གོམས་གཤིས་གཤིས་ཀ་སྐད་ཡིག་སྦྱང་ཡག་གི་གོ་སྐབས་མེད་དུས་ཙམ་ནས་ཨ་ནི་ང་ཚོ་དམིགས་བསལ་གྱིས་བོད་ཀྱི་ཕྱི་ལོགས་ནས་ཕྱི་རྒྱལ་ལ་ཁ་ལ་ཡོད་དྲུག་ཁ་ལ་ཡོད་མཁན་དེ་གྱད་ཀྱིས་ཨ་ནི་ང་ཚོའི་རིག་གཞུང་སྐད་ཡིག་གོམས་གཤིས་དེ་གྱད་སྦྱང་ཡ་དེ་དམིགས་བསལ་གྱི་གལ་ཆེན་པོ་ཆགས་དེ་བཤད་སམ་གོ་དོན་ང་ཚོ་ལ་ལས་འགན་སྔར་ལས་ལྷག་ག་ཅིག་ཡོད་པ་གཅིག་གི་ཚོར་བ་རང།
ཐེངས་འདིའི་བོད་གཞས་འགྲན་བསྡུར་གྱི་གཟུ་དཔང་བྷེལ་ཇམ་ནས་ཕེབས་པའི་ནོར་བུ་ཚེ་རིང་ལགས་ཀྱིས་གུས་པ་གསར་འགོད་པར་གཟིགས་ཚུལ་འགྲེལ་བརྗོད་གནང་དོན་དུ།

བོད་ཆས་བྱེད་ནང་གི་མང་པོ་འདུག་པ་དང་དེ་རིང་རིག་གཞུང་ཉིན་མོ་ཡིན་ཙང་ང་ཚོ་དངོས་གནས་དམིགས་བསལ་གྱི་ད་ནི་ང་རང་ཚོ་སྲོལ་རྒྱུན་གྱི་དེ་རོལ་ཆ་ཡིན་ན་རེད་སྲོལ་རྒྱུན་གྱི་ད་གཞས་འཁྲབ་ང་རང་ཚོའི་ང་རང་ཚོ་སྲོལ་རྒྱུན་གྱི་འཁྲབ་སྟོན་བྱུས་རེད་པ་ལ་དེ་གནང་མཁན་ཁ་ཤས་བྱུང་ཟེར་བ་དེ་དངོས་གནས་མཐོང་སྟེ་དགའ་བོ་བྱུང་ང་རང་ཚོ་སྲོལ་རྒྱུན་གྱི་དེ་ལ་ཡར་ལྟས་ཤིག་འབད་བརྩོན་གནང་དགོས་འདུག་དཔེ་གལ་ཆེན་པོ་རེད་ཤེས་ལོང་གནང་བ། མཇུག་ཏུ་གཟའ་མཇུག་བོད་ཡིག་སློབ་གྲྭའི་གལ་འགངས་ཆེ་ཆུང་དང་དེའི་ཐད་ཕ་མ་ཚོར་དགོངས་ཚུལ་དང་ཚོར་བ་ཇི་ཡོད་བཀའ་འདྲི་ཞུ་གི་ཡིན། ཕ་མ་བློ་བཟང་ལགས་ནས་དགོངས་ཚུལ་གསུངས་དོན་དུ། མི་རིགས་ཀྱི་ཨ་ནི་རིག་གཞུང་འདི་ལབ་དུས་བསམ་པ་ང་བོད་པ་ཡིན་ལབ་དུས་བསམ་པ་ལ་སོ་སོའི་རིག་གཞུང་འདི་གལ་ཆེན་པོ་ཡིན་པ་དང་རྩ་ཆེན་པོ་ཡིན་པ་འདི་ཨ་ནི་སོ་སོ་གི་གནད་འགག་ཆེ་ཤོས་དེ་ཡང་བརྩིས་ནས་ཨ་ནི་འདི་མཉམ་པོ་ལ་སོ་སོ་གི་མཉམ་ཞུགས་བྱེད་ཡས་ཀྱི་དུས་ཚོད་ཅིག་བཏོན་འདི་མཉམ་པོ་ལ་སེམས་ཤུགས་ཅིག་འཁྱེར་ནས་ཨ་ནི་སོ་སོ་གི་བུ་ཕྲུག་དེ་ཚོ་ལ་འདི་གི་གནད་འགག་ཆེ་ཆུང་འདི་འགྲེལ་བཤད་ཞིག་རྒྱག་པ་བྱས་ན་ཨ་ནི་ད་ཕྱིན་ཨ་ནི་ང་ཚོའི་གི་འཐབ་རྩོད་འདི་མུ་མཐུད་ནས་ཨ་ནི་ད་ཕྱིན་གནས་བ་འདི་གནས་ནས་འགྲོ་གི་རེད་བསམ་གི་འདུག། སློབ་མའི་ཕ་མ་བཀྲ་ཤིས་དོན་འགྲུབ་ལགས་ནས་དགོངས་ཚུལ་གསུངས་དོན་དུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ལྟ་ཐུགས་ཀྱི་དམ་བཅའ་བཞིའི་ནང་ལོགས་ནས་ད་གཙོ་ཆེ་ཤོས་གཅིག་དེ་མི་རིགས་ཀྱི། ནི། རིག་གཞུང་གཅེས་འཛིན་དང་སྐད་ཡིག་བདག་ཉར་ཟེར་ཡས་དེའི་སྐོར་ལ་རེད་བྱས་ཙང། ས་གནས་ལ་ཡིན་པ་ནས་ཀྱི་མཛད་གཙོ་རྣམ་པ་ཚོས་གཙོས། ནི། བོད་ཡིག་སློབ་གྲྭའི་ཀྱི་འགན་འཛིན་རེད་ནི་ས་གནས་ལ་ཡིན་པ་ནས་ད་བོད་ཡིག་རྒན་ལགས་རིག་གཞུང་རྒན་ལགས། ཚང་མས་ཀྱི་ཐུགས་ཁུར་བཞེས་སྟངས་དེ་ཚོ་ཚང་མ། འོ་འདི་དང་གཅིག་མཚུངས་བྱས་བྱས་ནི་ཕ་མ་ངོས་ནས་ཡིན་པ་ནས་ད།

ཡི་གེ་སྦྱང་བ་ཉིད་སྤུ་གུ་ཧི་ཀ་ཅིག་ཏུ།
གཞས་འཁྲབ་པ་དང་ཡི་གེ་བགྲང་བ་ལ་ན་སྤྱི་དང་ནི་སྤུ་གུ་དག། གཞས་སྦྱང་བ་ལ་ཏི་སི་འདོད་པ་ཅིག་ཏུ་ཡིན་ནི་ཞེས་དེ་ཡང་རྒྱུད་རིང་པོ་བསྒྲུབས་ན་ཏི་ཏི་ཁོ་ཚོས་ཏི་ཡིས་ཉོབ་ན་ཅིག་ཏུ། ཉིན་གང་བོད་གཞས་འགྲན་བསྡུར་གནང་བའི་མཐའ་མའི་གྲུབ་འབྲས་སུ་བྱིས་པ་ཆུང་བའི་འཁྲབ་གཞས་ཨང་དང་པོ་སྟེ་ཝེ་ཏན་སི་ཝིལ་བོད་ཡིག་སློབ་གྲྭ་དང། མཉམ་གཞས་ཨང་དང་པོ་སྟེ་ཧོར་གན་བོད་ཡིག་སློབ་གྲྭ། བྱིས་པ་རྒན་པའི་འཁྲབ་གཞས་ཨང་དང་པོ་སྟེ་བན་བོད་ཡིག་སློབ་གྲྭ་ལ་ཐོབ་སོང

ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔའ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང་ཞུ་ཡོད།